དེའི་སྐབས་ལ་ད་གང་བྱེད་མནའ་སྐྱེལ་ཡ་དང་སྒྲ་མི་འདྲ་ཅུང་འགུལ་བ་དེས། རྩ་བ་ཉིད་དུ་འགྱུར་རེ་ཟ་སྐྱེད་རྒྱུ་མེད་ཁར་ཟེར་ན་ཐ་ན་བཞད་གད་ཀྱི་ཚུལ་དུ་ཡང་སྤང་བར་མི་བྱ་གསུངས་འདུག་ཁྱོད་ཚོས་མནའ་སྐྱེལ་ཡ་དེ་གང་བྱེད་ཁོ་སྐད་ཆ་ཤེས་ཤེས་གཅིག་གིས་རེ་ཟེར་ཁོ་དངོས་གནས་རང་རེད་ཟེར་ཁོ་ག་དེ་མ་གཏོགས་ཡིན་གཅིག་མིན་གཅིག་ཞེ་པོ་བདེན་པ་རེད་རྣ་ཅིག་དང་སྐད་ཅིག་ཅིག་བྱེད་དགོས་རྩ་ནས་མེད་ཡིན་པ་རེད་ད་ང་ཚོ་སྐྱག་ལངས་ཤོར་ཚར་ཁར་དུས་འགོར་བ་མ་གཏོགས་ཟེར་ནི་ཤེས། མནའ་སྐྱེལ་ནི་གར་སོ་མ་ཡིན་པ་ལ་གཅིག་བྱས་མ་བྱས་པ་དེ་གར་སོ་ལས་གར་བ་ཅིག་ཡིན་ན་གར་ཡིན་ན་གོ།

ཁ་འདོན་བྱེད་དུས་ཡིན་ནའང་འདྲ་འདུག་ཁ་འདོན་མི་བྱེད་པའི་དུས་རྒྱུན་གང་ཡིན་ནའང་འདྲ་ལས་ཀ་གཅིག་ནི་ཨོ་ད། ལས་འབྲས། དཀར་ནག་གི་ལས་འབྲས་གཉིས་མ་ཟིན་ཐང་ཧོར་སོང་བ་དེ་ལ་དགེ་སྡིག་གི་སྤང་བླང་དེ་གང་ཐུབ་ཐུབ་ཀྱིས་སྤེལ་ཏེ་ལག་ལེན་བསྟར་ན་ད་ང་ཚོ་ལ། ཆོས་ཨ་ཏི་མི་ཏིག་གནས་སྐབས་རིང་ལ་ཆོས་ཨ་ཏི་མི་ཏིག་ཆགས་ཡོད་པ་དང་རྦད་དེ་གནས་སྐབས་རིང་ཕན་ཆེ་ཤོས་ཆོས་ཨ་ཏི་མི་ཏིག་ཆགས་འགྲོ་བ་རེད། དེ་ནི་ངན་སོང་ལ་ཞེད་སྣང་ནི་ཡོད་རེད་ད་ཞེད་སྣང་ཡོད་ཚེ་ཁོ་ཡི་གོ་ཐོབ་ཡས་དགུ་གནས་སྐབས་རྦད་དེ་གོ་ངོ་མ་རྒྱང་ཉེ་ཅིག་གནས་སྐབས་རིང་ལ་ད་ང་རང་ཚོ་ལག་ལེན་བྱེད་ཐུབ་ཚོད་དེ་རྦད་དེ་ཨོ་ད་ལས་འབྲས་ཡིན་ནམ་བཞག་སྟེ་གོ་སོང་ལས་འབྲས་ཚོ་ཁ་ཐུག་ལབ་ན་ཞེ་ད་རང་ཕན་གྱི་མ་རེད། དགེ་སྡིག་གཉིས་མ་དེ་ལ་སྤང་བླང་བྱས་ཏེ་ཁོ་ཚོའང་ཨོ་ད་དེ་བྱེད། དེས་ན་དེ་ལྟར་གནས་སྐབས་རིང་ལ་ཁོ་གང་བྱེད་མི་དགེ་བཅུ་ཟེར་བྱས་ན་མི་དགེ་བ་བཅུའི་ནང་ལ་མ་འདུས་པའི་ཡང་མི་དགེ་བ་ད་སླེབས་དགོས་ཟེར་ཡིན་ནའང་རྦད་དེ་ཉེན་ཁ་ཆེ་ས་བཅུ་ཡོད་ད་ཁོའི་ནང་ལའང་ཨོ་དེ་བྱེད་འདི་ནི་བྱེད་ནས་དཔེར་ན་ལུས་ཀྱི་མི་དགེ་བ་ཟེར་ཡས་ད་དེའི་དུས་ཚོད་གང་ལ་ད་གང་བྱེད་ང་རང་ཚོ་ལུས་ཀྱི་མི་དགེ་བ་ལ་སྲོག་གཅོད་པ་དང་མ་བྱིན་པ་ལེན་པ་དང་མི་གཙང་བ་སྤྱོད་པ་སོགས་སླེབས་པ་རེད།

དུས་ཡུན་ད་ལྟ་ཞིག་ཕ་གའི་མི་གི་ཅ་ལག་དེ་འདྲ་དང་ནང་མི་བུ་ཅི་ཆེ་མི་མཐོང་ཚར་དེའི་དུས་ཁོ་རྐུན་མས་ཁོ་ལ་ཙི་གི་ཕ་ནང་དེ་རྐུ་མ་རྐུས་བསམ་བསམ་མེད་པར་སོ་སོའི་ཡང་དེ་འདྲ་ཡིན་བསམ་མེད་པར་ཨོ་དེ་རིགས་རིགས་དེ་ལ་གཞི་ནས་དེ་བཞིན་བཤད་ས་མ་བྱིན་པ་ལེན་པ་ཟེར་ཁོ་ལ་རིགས་མང་པོ་ཅིག་ཡོད་ད་གཟབ་གཟབ་བྱེད་དགོས་བསམ་བསམ་ཅི་ད་གང་བྱེད་ལས་འབྲས་ལ་དེ་ཁྱིམ་མ་སྤང་བླང་བྱེད་དེ་གང་ཐུབ་ཐུབ་བྱེད་ར་བ་ཅག་ཚང་ཡོང་གི་མ་རེད་དེ་ཡིན་ན་མཚམས་མཚམས་འདི་འདྲ་བསམ་བློ་བཏང་ནས་ཁ་རྩང་ངེད་ཅིག་ད་ལབ་ཡོད་འགྲོ་མི་དགེ་བཅུ་དེ་འདྲའི་ཐོག་བསམ་བློ་སྦྱིན་བསམ་བཏང་ད་ཡང་ཕ་ག་ཅིག་ནས་སོ་སོ་གཅིག་གིས། ཐུབ་པས་ན་སྲོག་གཅོད་པ་ཟེར། ད་དེ་ངས་རྦད་སྤང་ཐུབ་ས་རེད་མ་རེད་གཞི་ནས་བསམ་བློ་ད་སྤང་ཟེར་དུས་ཟེར་ད་གང་བྱེད་ད་ནས་བཟུང་སྟེ་རྩ་བ་ཉིད་ནས་མི་འཇུག་པ་བྱེད་ཐུབ་ས་རེད་མ་རེད་བསམ་བློ་དེ་ཐུབ་ས་རེད་ན་ཀྱེ་ཁོས་ཁ་ཐུག་དེ་ལ་ད་མཇུག་མ་ཡིན་ནའི་རྦད་དེ་འོ་ཁ་འདོན་འདོན་པར་བྱེད་ཁར་སོང་རེད་ཁ་འདོན་རེ་བྱེད་ཡིན་ཚོད་ད་སྤང་བླང་བྱེད་ཀྱིན་ཟེར་བས་ན་མ་གན་ཡོ་རོ་བ་མི་འཆབ་བོ་མི་སྦེད་དོ་སླན་ཆད་ཀྱང་གཅོད་ཅིང་སྡོམ་པར་བགྱིད་ལགས་སོ་ཟེར་ཏེ་འདོན་རེ་འོ་དེ་ཁ་ཐུག་ལ་ད་འདི་ངས་རྦད་དེ་རྦད་ད་ཚེ་འདི་ལ་ད་རྩ་བ་ཉིད་ནས་མི་བྱེད་བསམ་པས་བསམ་མོ་རེ་བྱེད་ཀྱི་བྱེད་ད་བས་ན་ང་ཚོ་དེ་ཡོང་གི་རེད་ངག་འཁྱལ་དེ་སླེབས་གི་རེད་ངག་འཁྱལ་དེ་སླེབས་ཡོང་དུས་ད། ཚེ་འདིར་ངག་འཁྱལ་མི་ཤོད་བསམ་བཞིན་ད་སླེབས་ཀྱི་ཡོད་རེད་མ་རེད། དེ་ག་ལྟུང་བྱེད་ཡིན། དེ་ཆུ་ཚོད་གཅིག་ཟིན་ན་རྦད་སྐད་ཆ་ཤོད་མོ་ག་ཟེར་ངག་འཁྱལ་ཤོད་མོ་ག་ཅིག་ཐབས་ཤེས་བྱེད་བསམ་བསམ་བསམ་བསམ་བྱེད་ཁོ་མི་འཆབ་བོ་མི་སྦེད་དོ་ཟེར་ཏེ་སུ་ཁོ་ཅི་བང་ཨུ་ཐུག་ཟེར་ད་གང་ཐུག་ཐུག་བྲང་ཁར་རྒྱག་ཐུབ་ནི་རེད་རེད་རེད་རེད་ནི་ད་ཐུབ་ས་རེད་མ་རེད་ད་ཀྱི་ལྟ་ཚོད་རེད་ད་ཐུབ་ན། མདོ་སྡེ་ཞེས་གོ་ཆོག་གཞན་ཡང་གཅིག་དང་གཅིག་ལ་དེ་འདྲ་གུང་ཐང་གི་ཅིག་གསུངས་ཡོད་ས་རེད་གུང་ཐང་གི་སྟེང་ཨ་མ་སྐྱ་འགུར་པ་ཅིག་བཀའ་གནང་སོང་དཔེར་ན་ང་རང་ཚོ་ད་ཡིས་ངག་འཁྱལ་དེ་རྩ་ནས་སྤང་ཐུབ་ཡ་ཡང་མ་རེད་གང་ཅིག་སྐད་ཆ་བཤད་ཚད་གང་ལ་ངག་འཁྱལ་གང་གླེང་དགོས་རེད་ཡིན་ན་ཡང་ཨ་ནི་ཁོ་མ་ཐུག་ནས་སྤྱི་བཏང་གི་བྱ་འདི་རྦད་དེ་མི་དགོས་པ་ཅིག་པ་ཅག་ཚང་ངས་ད་ནས་བཟུང་སྟེ་རྦད་དེ་མཐའ་འཁོར་སོ་སོས་སྐྱོན་ཅིག་མཐོང་སྐྱོན་ཅིག་མཐོང་ནས་རྦད་ཁ་ཤས་སྤོང་ཐུབ་དགོས་ཡ་རེད་ཁ་ཤས་སྤོང་ཐུབ་དགོས་ཡ་མ་རེད་དེ་སྐྱོན་ཅིག་མཐོང་ནས་ལམ་སང་ད་ད་ནས་བཟུང་ནས་སྤང་གི་ཡིན་ཟེར་ནས་རྦད་གོ་ཅིག་བྱས་ནས་ལབ་ན་ཡང་འགྲིག་གི་རེད། དེ་ལྟར་གསུངས་ཡོད་ས་རེད། ཅེས་བཤད་ན་ལམ་འབྲས་ཁ་ཤས་གསུངས་དུས་ཙང་དེ་འགྲིག་གི་མ་རེད་གསུངས་ས་རེད་ག་རེ་ཟེར་ན། དེ་དེའི་ནང་ལ་སོ་སོའི་རྩ་བ་གཉིས་ནི་ཁ་ལ་ཚོར་རེད། བྱས་ནས་རྩ་སྟོང་ནི་སྤོང་ཐུབ་ངེས་རིགས་སྤ་བཀང་ཐུབ་ངེས་རིགས་ཀྱི་ཁ་ཤས་མི་ཐུབ་ངེས་རིགས་ཀྱི་མགོ་སྟེ་ཆ་ཚང་སྤང་གི་ཡིན་ཟེར་མི་ཐུབ་ངེས་རིགས་དེ་སྤང་གི་ཡིན་ཟེར་ལབ་ཙ་དེ། ཡང་རྫུན་དབུ་སྐོར་ཞུས་པ་ལ་འགྲོ་གི་རེད་གསུངས་ཡང་ཕྱག་དཔེ་ཁ་ཤས་ནང་ལ་འདེམས་དགོས་གུང་ཐང་གི་ནང་ལ་དེ་འདྲ་ཞིག་གསུངས་ཡོད་ས་རེད་ད་བན་རྐྱང་གསུངས་པ་བཞིན་ལམ་འབྲས་ང་ལ་ཅིག་གསུངས་བ་ནང་སོང།